ཨ་ད་ད་མི་དྲག་ཤི་གསོན་གྱི་ཤུ་ནུས་པ་ཡིན་ལ་ང་ཅི་ར་མ་ཧང་ཤོག་གི་ཁེ་འདོད་ཡོད་བཙུན་པས་ད་རི་གེལ་གྱི་ཨོང་པོ་སྐྱོན་ཅན་གྱི་ངེད་མི་ཡིན་སེ་དེ་རྒྱལ་ཁབ་གཞན་ཁ་ག་དེ་ར་བི་རུ་བརྩི་སྲུང་བས་དེ་ཡུལ་ཡུལ་སེ་ཤུ་ནུས་པ་ཡིན་དེ་ང་ཅེ་ད་སི་ཀྲོ་བྷ་བྷ་པོ་རོ་བས་དེ་བརྩི་སྲུང་བས་སུ་ཅི་ཡིན་སེ་ཤུ་ནུས་པ་ཡིན་ལ་དེ་ང་ཅི་ར་རྒྱལ་ཁབ་ན་ལུ་དེ་ཨོང་པོ་སྐྱོན་ཅན་གྱི་ལུ་གུ་རེ་གུ་མི་སེ་ཨོང་པོ་སྐྱོན་ཅན་རེ་ཐུང་བི་བོ་ད་ང་ཅེ་མི་སེ་ག་ར་གི་སེམས་ཁ་ག་ཅི་དྲན་མེད་སེ་བ་ཅིན་དེ་ང་ཅེ་ར་ཀ་དི་ག་སུ་ཨིན་རུ་དྲ་དྲིན་ལན་ཨིན་རུ་དྲ་དེ་མོས་ཨོ་གེལ་ཚིན་ཆུའུ་ལུའུ་ཀྲེན་མེ་སི་ཆིན་ཞུ་ནི་པིང་ལ། དོ་དོ་ཚུན་ཚུན་ང་ཆེ་མང་ཤོ་ཅིག་གི་ར་དེ་རང་ལས་ར་གུ་ཟུང་དེ་མང་ཤོ་ཅིག་གི་དེ་མི་སེ་ཨོང་པོ་ཀུན་ཅེན་བུ་སུ་ན་ཞུན་ཨོང་པོ་ཀུན་ཅེན་རེ་ཐུང་བེ་བེའུ་ད་ལུ་དེ་སེམས་ཁ་ག་དེ་བེ་ཀྲེན་མེ་སེ་བ་ཅིན་ཨ་དེ་ཚེ་སྙོན་མ་ཚུ་མ་སར་བེ་གི་གྲུབ་འབྲས་ཟུམ་ཅི་བེ་དེ་དེ་བེ་ཙུས་དེ་ལི་སུ་ནུ་སེ་ཞུ་ནི་པིང་ལ། དེ་མོས་ཨོ་གེལ་ཚིན་ཆུའུ་གི་ཨ་ནུ་སུ་ཟི་དེ་གི་བེ་དེ་བེ་ཙ་ལེ་མེན་སེ། མི་གཞན་མིན་གི་བེ་མོས་དེ་སུ

དེ་སྔ་ཕྱི་གཞུང་ལས་ཀ་ཕེབས་འདི་གི་བས་དེ་སྔ་ཕྱི་གའི་དེ་ཕེབས་མཐའམ་ཚེ་ཆུའི་ཨི་མེད་ཆགས་ཞུགས་གོ་ཟེར་གི་ནོ་ས་ཏང་འདི་གི་བས་ད་ཚེ་ད་རེ་ད་དེ་ནེ་ལ་ཕག་ལུ་ཡུན་རིམ་གི་དོན་ལུ་དེ་ཕེམས་པའི་གོ་བས་སེ་པེ་ནི་དི་གི་ཨོང་པེ་ཀུན་ཆིན་ལུ་ཕེ་མི་གི་སི་ཇུས་ཡོངས་རྫོགས་བཅས་དེ་སྔ་ཕྱི་གྲུབ་བི་གི་གཞུང་ད་རེ་གཞུང་གི་དེ་ད་ཆ་ཇུས་གྲུབ་དི་ཡུ་སི་ཞུ་ནི་བིང་ལ་ད་ནི་ཨོང་པེ་ཀུན་ཆིན་གི་ལུ་རྒྱུ་ལབ་འགྲོ་ད་ལུ་དེ་སྔ་རེ་མེན་ཁ་ན་ཡུན་རིམ་བེ་ལ་བེ་དུས་མི་ཅི་ད་དོ་ཨེ་ལ་བེ་དེ་རེ་དུས་ནི་དི་གི་དེ་ད་རུ་ཨོ་གྲབ་བེ་ང་ཤི་སི་ཞུ་ནི་མིན་ལ་དེ་བོད་དོ་ལོ། དེ་ལྟར་དེ་སུ་གི་ན་ཟུ། སེམས་མཁའ་གི་ཚ་གེ། སྟབས་མ་དེའུ་དེ་སུ་ག་དེ་བི་ཐོད་མི་ན། དེ་ང་གི་ལས་བཞིན་པའི་ར་ཤེ་ཡེ་སི་ཞུ་ནི་བེ་ཡིན་ལ། གཞུང་གི་ཧུང་ལས་རྒྱབ་སྐྱོ་ཅི་ལས་བཞིན་པའི་ན། སི་ཇུ་ལས་བཞིན་པའི་ཙམ་དེ་གི་བེ་ཁོང་ཆག་ཆབ་གི། དེ་ཚ་གེ་སྡུག་བསྔལ་དེ་སུ་ཤེས་ད་བ་ཅིན། དེ་ད་ཡུབ་ཅི། དེ། སྟབས་མ་དེའུ་མི་མི་གི་མི་ཚེ་གཞན་ཟུམ་བེ། དེ་ཁོང་གི་བེ་སུབ་ཅི་དེ་དེ་ཟོ་ར་ཟོ་སུ་སེ་ཡུ་གི། དེ་ང་རེ་གི་སེམས་མཁའ་སེམས་ཤུ་ཡེ་དེ་བེ་ར་འོང་མེ་སེ་ཞུ་ནི་བེ་ཡིན་ལ།

དེ་བག་ལྷོམ་གྱི་དོན་ལུ་བེ་ཡིས་སུ་རེ་ཏུ་བེ་ད་ཆུ་ཤུ་དོ་ཟུམ་བེ་དེ་ཕེམ་ཐམ་ཚེ་ཆུ་ཡིན་ཡིན་སེ། དེ་ད་ནི་བེ་ནི་དེ་གི་ད་རེ་དེ་གཞུང་གི་ཧོང་ལེ་དེ་མི་ཨོང་གེལ་ཚུན་ཕྱུག་གི་བཀའ་སློབ་གནང་བཞིན་དུ་དེ་ག་དེ་ད་ད་ཙ་གེ་འདི་ཆ་ཤུ་དོ་ཟེ་ཤུ་ནི་བེ་ཡིན་ལ། དེ་ང་ཆི་ར་སོ་ཡི་ལྷན་ཁ་གི་ཧོང་ལེ་དེ་ག་ར་གི་གེན་དོ་དོ་ཚུན་ཚོད་བེ་བ་ཅིན་དེ་མི་ཏོ་མ་ཐོང་མི་གི་མི་སྒྲུབ་ཕུ་ཏོ་ཅེ་མི་བཞག་སེ་ཏེ་མི་ཤེས་ཀྱི་ལས་རེ་མའི་ང་གཅིག་གིས་འགྲིག་འདི་གི་བའི་ཡུབ་གྱི་ཧ་ལམ་མི་ཤེས་འབུམ་བཞི་དེ་ཅི་དེ་སོ་ཡི་ལྷན་ཁ་གི་ཡུལ་བདག་སུ་མི་སུ་སོ་ཡི་ལྷན་ཁ་གི་ཕུལ་དེ་མེད་མི་སུ་དེ་རྒྱལ་བའི་སྐྱིད་སྡུག་གི་ལས་རིམ་ན་སུ་དེ་གི་བའི་དེ་མི་དབང་རྒྱལ་བའི་སྐྱིད་སྡུག་གི་ལས་རིམ་གི་བའི་ནག་དོ་སེ་ཆུ་ནི་བའི་ལ་དེ་ལན་དུས་ཆུ་ལས་དགུ་བཙུད་དེ་ང་གཅིག་གིས་མི་རྣོ་བ་མ་གོ་བའི་ཕུལ་དོ་ཅེ་མི་བཞག་སེ་ཞིབ་ཅེ་ལས་ཅི་མི་ཅབ་ཤི་ན་དེ་རྣོ་བ་མ་གོ་མི་དེ་སུ་ལོ་གོ་འུ་ཟོ་ནི་གི་དུན་ལུ་སྨན་ཟ་དེ་གི་བའི་ཏུ་བ་ཅིན་སྨན་ཅིན་ནི་ཤ་ཆུ་བའི་དེ་གི་བའི་ཏུ་བ་ཅིན་ཤ་ཆུ་བའི་ནི་དེ་ལ་ལུ་ཅི།